ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་ལྔ་ལྷ་བབས་དུས་ཆེན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཞི་རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་གིས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་ཨོ་སི་ཀྲེ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨེལ་བྷི་ནིས་མཆོག་རིང་མིན་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་བོད་ཀྱི་གནད་དོན་གླེང་སློང་དགོས་སྐོར། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་དགོས་འདུན་བཏོན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ད་རིང་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་དེ་ནི་བོད་གཙོ་བོར་གྱུར་བའི་འཛམ་གླིང་གི་ས་གནས་གང་སར་ཡོད་པའི་བོད་མི་རྣམས་ཀྱིས་ལྷ་བབས་དུས་ཆེན་ཞེས་ཆོས་ཕྱོགས་ཀྱི་དུས་ཆེན་རྩ་ཆེན་ཉིན་འདིར་སྡིག་སྤོང་དགེ་སྒྲུབ་ལམ་ནས་སྲུང་བརྩི་ཞུ་བཞིན་པ་དང་ཡང་བོད་ཀྱི་དགོན་སྡེ་ཁག་ནང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན་གང་འདྲ་ཞིག་སྤེལ་ཡང་དེ་དག་སྔོན་ཚུད་ནས་འབྲེལ་ཡོད་ཆོས་དོན་ལས་ཁུངས་ལ་ཆོག་མཆན་ཞུ་དགོས་པའི་བཙན་བཀའ་བཏང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཡིག་དང་བོད་སྐད་ལམ་ནས་བཀོལ་སྤྱོད་ཐུབ་པའི་སྨོན་ལམ་རིག་ནུས་ཚོད་ལྟའི་རིམ་པ་དང་པོ་དེ་བཞུགས་སྒར་དྷ་རམ་ས་ལར་འགྲེམས་སྤེལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར་ཨོ་སི་ཀྲི་ལི་ཡའི་སྲིད་བློན་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་ཕེབས་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་གི་སྐོར་གླེང་སློང་དགོས་པ་འགྲོ་བ་མིའི་ཐོབ་ཐང་དོན་གཉེར་བས་དགོས་འདུན་བཏོན་གནང་ཡོད་པའི་སྐོར་དེ་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ནས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསལ་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་ཚེས་བཞི་ཉིན་ཨོ་སྟྲེ་ལི་ཡའི་སྲིད་བློན་སྐུ་ཞབས Anthony Albanese རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་སུ་ཕེབས་ཡོད་པ་དང་བསྟུན་ཁོང་གིས་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་མཇལ་འཕྲད་གནང་རྒྱུ་ཙམ་མ་ཟད་རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་དེ་བཞིན་བཟང་ཕྱོགས་ཀྱི་ལམ་བུ་ཞིག་ཏུ་བསྒྱུར་ཐུབ་པའི་རེ་བ་གནང་གི་ཡོད་པ་བརྗོད་འདུག།

ཚོང་འབྲེལ་ལས་ལྷག་པར་འགྲོ་བ་མིའི་ཐོབ་ཐང་དེ་གལ་འགངས་ཆེ་བར་ངོས་འཛིན་གནང་དགོས་པ་གསལ་སྟོན་བྱས་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཁ་སྔོན་ཕྱི་ཟླ་བརྒྱད་པའི་ནང་ཨོ་སི་ཀྲུ་ལི་ཡའི་ནང་རྟེན་གཞི་བྱས་པའི The Essential ཉམས་ཞིབ་ལྟེ་གནས་ཁང་གིས་ཨོ་སི་ཀྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་བསྐྱར་གསོ་དང་འགྲོ་བ་མིའི་ཐོབ་ཐང་གི་གལ་གནད་སོགས་དང་འབྲེལ་བའི་དཔྱད་ཞིབ་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་ཨོ་སི་ཀྲུ་ལི་ཡའི་མི་མང་ཆིག་སྟོང་བརྒྱ་དང་ལྔ་བཅུ་ང་བཞི་ལ་དྲི་རྩད་བྱས་པའི་བརྒྱུད་མི་མང་བརྒྱ་ཆ་དྲུག་ཅུ་རེ་དྲུག་གིས་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ལས་བོད་ནང་དུ་རྡོག་རོལ་གཏོང་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་རྒྱུ་ནི་གལ་འགངས་ཆེ་བར་ངོས་འཛིན་བྱས་འདུག། ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་དབར་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཕྱི་འབྲེལ་འགོ་འཛུགས་གནང་སྟེ་ད་སྐབས་ཚོང་ལས་དང་དཔལ་འབྱོར་གྱི་འབྲེལ་བ་ཇེ་སྡུག་ཏུ་སོང་ཡོད་པ་མ་ཟད་ཆབ་སྲིད་ཀྱི་ཐོག་ནས་ཨོ་སི་ཁྲུ་ལི་ཡ་ཡིས་རྒྱ་ནག་ལ་ལྟ་སྟངས་ཐད་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་ཤིག་ཀྱང་ཡིན་པ་རེད། ད་རེས་ཨོ་སི་ཁྲུ་ལི་ཡའི་སྲིད་བློན་སྐུ་ཞབས Anthony Albanese རྒྱ་ནག་ཏུ་ཕེབས་པ་འདི་ནི་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་རྒྱ་ནག་ཏུ་ཨོ་སི་ཁྲུ་ལི་ཡ་ཡི་ཆེས་མཐོའི་དཔོན་རིགས་ཤིག་རྒྱལ་དོན་འཚམས་གཟིགས་སུ་ཕེབས་པ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད། ཡང་སིད་ནི་གཙུག་ལག་སློབ་ཆེན་གྱི་སློབ་དཔོན་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་འབུམ་རམས་པ་ཅིན་ཅིན་ལགས་ནི་རྒྱ་ནག་དམངས་གཙོའི་རྒྱལ་ཁབ་བསྒྱུར་རྒྱུ་ཡི་མཐུན་ཚོགས་ཏེ། Federation for a Democratic China། ཞེས་པའི་ཚོགས་པའི་ཚོགས་གཙོ་ཡང་ཡིན་པ་དང་ཁོང་གིས་གོང་ཞུས་གནད་དོན་དང་འབྲེལ་བའི་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། to fight against the Beijing's། དེ་སྔ་ཨོ་གླིང་གི་སྲིད་བློན་ཟུར་པ Malcolm Turnbull ལགས་ཀྱི་ལས་ཡུན་རྫོགས་པའི་རྗེས་སུ་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་དེ་བཞིན་ཇེ་སྡུག་ཏུ་སོང་ཡོད། དེ་ནས་བཟུང་ཨོ་སི་ཀྲི་ལི་ཡ་ཡིས་རྒྱ་ནག་གི་བཙན་ཤེད་ལ་ཕར་རྒོལ་བྱེད་འགོ་བཙུགས་ཡོད་པ་མ་ཟད་ཉིས་སྟོང་བཅུ་དགུ་ལོར་ཏོག་དབྱིབས་ནད་དུག་ཁྱབ་གདལ་འགྲོ་བའི་སྐབས་སུ་རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་དེ་ཡང་ཇེ་སྡུག་ཏུ་ཕྱིན་ཡོད། ད་རེས་སྲིད་བློན་ཨན་ཐོ་ནི་ཨལ་བི་ནིས་རྒྱ་ནག་ཏུ་ཕྱིན་ཏེ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དེ་བཞིན་དོན་ཕན་ལྡན་པ་ཞིག་བསྐྱར་གསོ་ཡོང་རྒྱུ་ཁག་པོ་རེད་ལ་ཁོང་གིས་ཨོ་སི་ཀྲི་ལི་ཡ་ཡི་གཞི་རྩའི་ལངས་ཕྱོགས་གཙོ་འདོན་གནང་དགོས་གལ་ཆེ་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཨོ་གླིང་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཨོ་སི་ཀྲི་ལི་ཡ་ཡི་བོད་ཀྱི་སྐུ་ཚབ་དོན་གཅོད་ཚུད་པའི་ཁུལ་དེ་ཡི་བོད་མི་ཚོགས་སྡེ་ཁག་ནས་ཨོ་གླིང་ཕྱི་སྲིད་ལས་ཁུངས་དང་སྲིད་བློན་སོགས་ལ་རྒྱ་ནག་གི་དཔོན་རིགས་ལྷན་དུ་བོད་དོན་གླེང་སློང་དགོས་པའི་ཞུ་གཏུག་ལས་འགུལ་སྤེལ་ཡོད་པ་བཞིན་ད་རེས་གླེང་སློང་གནང་བའི་རེ་བ་བྱེད་ཀྱི་ཡོད་པ་གསུངས་བྱུང། ཏན་ཏན་ཨོ་སི་ཀྲི་ལི་ཡ་གི་སྲིད་བློན་དེ་གོང་གི་ཕྱི་སྲིད་བློན་ཆེན་ཚང་མ་ལ་ཨ་ནི་ཅིག་གིས་གང་ལྟར་བོད་པའི་གནད་དོན་མགོ་ཚོད་ཀྱི་ཡོད་རེད་མཁྱེན་གྱི་ཡོད་རེད་དེ་ཡིན་དུས་ཙམ་པ་མཁྱེན་པ་དང་མགོ་ཚོད་པ་ནང་བཞིན་གྱིས་ཨ་ནི་ཕ་གི་ལ་གོ་སྐབས་ཡོད་པའི་སྐབས་དེ་ལ། ཏན་ཏན་ང་ཚོ་བོད་པའི་གི་གནད་དོན་དེ་ཡིན་གཅིག་མིན་གཅིག་གླེང་གི་རེད་བསམ་པའི་གི་རང་ཉིད་ནས་ཡིད་ཆེས་བྱེད་ཀྱི་ཡོད་དེ་གོང་ལ་ཡ་ཨ་ནི་ཕྱི་སྲིད་བློན་ཆེན་གྱིས་གླེང་བ་གླེང་སློང་བྱས་པ་ཞིག་ང་ཚོ་གནས་ཚུལ་ཐོན་ཡོད་རེད་དེ་ཡིན་དུས་ཙམ་པ་ད་ལྟའི་ཆ་ལ་སྲིད་བློན་རང་གིས་དེ་ནས་ཅིག་གླེང་སློང་བྱས་ཡོད་པའི་གི་རེ་བ་རྒྱག་གི་ཡོད། གཞན་ཡང་གནས་ཚུལ་ཤེས་རྟོགས་བྱུང་བ་ཞིག་ན་སྤྱི་ཟླ་བཅུ་གཅིག་ཚེས་དྲུག་རེས་གཟའ་ཟླ་བའི་ཉིན་རྒྱ་ནག་པེ་ཅིན་དུ་ཨོ་སི་ཁྲུ་ལི་ཡའི་སྲིད་བློན་གྱིས་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་མཇལ་འཕྲད་གནང་སྟེ་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་རྩོད་རྙོག་ཐོག་གོ་བསྡུར་གནང་རྒྱུ་ཡིན་པ་སྲིད་བློན་ཨན་ཐོ་ནི་ལགས་ཀྱིས་བརྗོད་འདུག་པ་དང། ཁོང་གི་རྒྱ་ནག་ནང་དུ་རྒྱལ་དོན་འཚམས་གཟིགས་དེ་ཕྱི་ཚེས་བཞི་ནས་བདུན་བར་ཉིན་གྲངས་བཞི་ཡི་རིང་ཡིན་འདུག་ཡང་ཨོ་སི་ཁྲུ་ལི་ཡའི་ཕྱི་སྲིད་བློན་ཆེན་པེ་ནི་ཝོང་ཡང་སྲིད་བློན་ལྷན་དུ་པེ་ཅིན་དུ་ལྷན་བཅར་ཞུ་རྒྱུ་ཡིན་འདུག་པ་མ་ཟད་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཁ་སྔོན་ཨོ་སི་ཁྲུ་ལི་ཡའི་ཕྱི་སྲིད་ལས་ཁུངས་སུ་སྲིད་བློན་རྒྱ་ནག་ཏུ་ཕེབས་པའི་སྐབས་བོད་དོན་གླེང་སློང་གནང་གི་ཡོད་མེད་བཀའ་འདྲི་ཞུ་ཐབས་བྱས་ཀྱང་ཡ་ལན་གནང་མ་སོང།

དེ་རིང་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་དེ་ནི་བོད་གཙོ་བོར་གྱུར་བའི་འཛམ་གླིང་གི་ས་གནས་གང་སར་གནས་པའི་བོད་མི་རྣམས་ཀྱིས་ལྷ་བབས་དུས་ཆེན་ཞེས་ཆོས་ཕྱོགས་ཀྱི་དུས་ཆེན་རྩ་ཆེན་ཉིན་འདིར་སྡིག་སྤོང་དགེ་སྒྲུབ་ལམ་ནས་སྲུང་བརྩི་ཞུ་བཞིན་འདུག་དེས་ན་དུས་ཆེན་འདིའི་སྐོར་ངོ་སྤྲོད་སྙིང་བསྡུས་ཤིག་གནང་རོགས་ཅེས་སྐུའི་གསུང་སྒྱུར་དགེ་བཤེས་ངག་དབང་བསོད་ནམས་ལགས་ལ་ཞལ་པར་བརྒྱུད་འབོད་སྐུལ་ཞུས་པས་ཁོང་གིས་ངོ་སྤྲོད་གནང་དོན། ཟླ་དགུ་པ་ལྷ་བབས་དུས་ཆེན་ཞེས་ཞུ་བ་དེ་ང་རང་ཚོའི་འཛམ་བུ་གླིང་གི་བདག་ཅག་གི་སྟོན་པ་རྣམ་འདྲེན་བཞི་པ་ཤཱཀྱ་ཐུབ་པ་དེ་རྒྱ་གར་གྱི་གནས་སུ་བྱོན་ཨ་ནེ་ཡུམ་སྒྱུ་ད་གང་འདྲ་ཡུམ་ལྷ་མོ་སྒྱུ་འཕྲུལ་མ་ཞེས་ཞུ་བ་ཁོང་གི་ད་ལྷུམས་སུ་ཞུགས་ནས་ད་སྐུ་བལྟམས་པ་རེད་པ་ཨ་ནེ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ཟིན་པའི་རྗེས་སུ་ཡུམ་ད་ང་ཚོས་ཇི་ལྟར་ཞུ་བ་ཡིན་ན་ཞིང་གཞན་དུ་གཤེགས་པ་རེད།

གཟུགས་ཅན་སྙིང་པོ་ལ་སོགས་པ། ཨ་ནེ་འཛམ་བུ་གླིང་གི་བདག། ཅེས་གདུལ་བྱ་སྤྱི་དང་ད་གང་འདྲ་ཉན་ཐོས་པ་རྣམས་ཀྱིས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་མཇལ་གསུང་ཐོས་རྒྱུ་མེད་པ་རྒྱུན་རིང་པོ་སོང་སོང་ད་སངས་རྒྱས་བཅོམ་ལྡན་འདས་སླར་ཡང་འཛམ་བུ་གླིང་དུ་ཆོས་ཀྱི་འཁོར་ལོ་བསྐོར་བར་འབྱོན་རོགས་གནང་ཟེར་ཞེས་གསོལ་འདེབས་ཞུས་པ་ཨ་ནེ་བཅོམ་ལྡན་འདས་ཀྱིས་ད་ཉན་ཐོས་མཆོག་ཏུ་གྱུར་པ་ཤཱ་རིའི་བུ་དང་མོའུ་འགལ་བུ་གཉིས་ནང་ནས་མོའུ་འགལ་བུ་དེ་རྫུ་འཕྲུལ་སྟོབས་དང་ལྡན་པ་ཡིན་པ་བྱས་རྫུ་འཕྲུལ་ནང་ནས་ད་མཐུ་ཆེ་ཤོས་དེ་མོའུ་འགལ་བུ་རེད་འདུག་པ་དངོས་གཞི་མཐུ་ཆེ་ཤོས་འདི་ཤཱ་རིའི་བུ་བྱས། འདི་འདྲ་ཡིན་དུས་ད་མོའུ་འགལ་བུ་ཡ། སུམ་ཅུ་རྩ་གསུམ་ལྷའི་གནས་སུ། སངས་རྒྱས་བཅོམ་ལྡན་འདས་ལ་གསོལ་བ་བཏབ་པ་ཡ། ཕེབས་རོགས་གནང་ཞེས་སོགས་འདི་འདྲའི་ཁོ་རང་མངགས་ནས་ཨ་ནེ། མོའུ་འགལ་བུ་ཡ་སུམ་ཅུ་རྩ་གསུམ་པའི་ལྷ་གནས་སུ་ཕེབས་སངས་རྒྱས་བཅོམ་ལྡན་འདས་ལ་ཡ་འདི་གསོལ་བ་བཏབ་པ་ལ་བརྟེན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་གྱིས་བཞེས་ནས་སླར་ཡང་འཛམ་བུ་གླིང་དུ་ཆོས་ཀྱི་འཁོར་ལོ་བསྐོར་བར་ཨ་ནེ་ཕེབས་ནས་ད། དགོངས་པ་མྱ་ངན་ལས་མ་འདས་བར་དུ་ཆོས་ཀྱི་འཁོར་ལོ་བསྐོར་བའི། སྐུ་ཡི་སྐལ་བ་ཅན་དུ་བྱུང་བ་ཡིན་ཙང་ད་ལྟའི་དུས་དྲན་འདི་གལ་ཆེན་པོ་ཞིག་བརྩིས་ནས། དགུ་པ་ལྷ་བབས་དུས་ཆེན་ཞེས་སྲུང་བརྩི་ཞུ་དགོས་རེད་བྱས་ཙང་འདི་འདྲའི་ལྷ་བབས་དུས་ཆེན་འདི་སྲུང་བརྩི་ཞུ་སྟངས་གཙོ་བོ་དེ་ད། གསུང་གི་ད་མཛད་པ་དེ་གཙོ་ཆེ་བ་ཡིན་པ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་ནེ་གསུང་རྗེས་དྲན་གྱི་ད་གང་འདྲ་ཐོག་ནས་ནི་དུས་དྲན་སྲུང་བརྩི་ཞུ་དགོས་རེད་ཟེར་ཞུ་བ་བྱེད་ཀྱི་ཡིན་ཐུགས་རྗེ་ཆེ། ཡང་སྤྱི་ཚོགས་དྲ་རྒྱའི་ཐོག་བོད་མི་རྣམས་ཀྱིས་དགོན་པ་ཁག་ལ་སྐོར་ར་སྐྱོན་བཞིན་པ་དང་ཞལ་འདོན་གནང་བཞིན་པ་དེ་བཞིན་ལྷ་བབས་དུས་ཆེན་གྱི་ངོ་སྤྲོད་སོགས་མང་པོ་ཕར་ཚུར་གཏོང་གནང་གི་འདུག། བོད་ཁུལ་གྱི་དགོན་སྡེ་ཁག་གི་ནང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན་ཁག་ག་རེ་བྱས་ཀྱང་དེ་དག་སྔོན་ཚུད་ནས་འབྲེལ་ཡོད་ཆོས་དོན་ལས་ཁུངས་ལ་ཆོག་མཆན་ཞུ་དགོས་འདུག་རྒྱ་ནག་གཞུང་གིས་བོད་ནང་དུ་ཆོས་ལུགས་བྱེད་སྒོ་སྤེལ་སའི་དོ་དམ་བྱེད་ཐབས་ཞེས་པའི་ཁྲིམས་ལུགས་ལོ་འདིའི་སྤྱི་ཟླ་དགུ་པའི་ཚེས་གཅིག་ནས་ལག་བསྟར་བྱས་ཡོད་པའི་ནང་བོད་ཁུལ་གྱི་དགོན་སྡེ་ཁག་གི་ནང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན།

ཕུགས་རྒྱང་རིང་ས་ནས་བལྟས་ན་གནས་ཐུབ་པ་ཞིག་མིན་ལ་དེ་བཞིན་དུ་རྒྱ་ནག་གི་དབུ་ཁྲིད་མཁན་ཚོས་ཁྲིམས་ལ་དང་ལེན་མ་བྱེད་པའི་སྒོ་ནས་རྒྱལ་སྤྱིའི་སྡིངས་ཆའི་སྟེང་འགོ་ཁྲིད་ཅིག་བྱེད་བསམ་པའི་བསམ་བློ་གཏོང་གི་ཡོད་ན་དེ་སྒྲུབ་མི་ཐུབ་པའི་གནས་སྟངས་དུ་འགྱུར་རྒྱུ་ཡིན་པ་སོགས་ཀྱི་སྐོར་ལ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་གསུངས་ཡོད་པ་རེད། ཡང་ཁོང་གིས་ཉེ་བའི་ཆར་བོད་ནང་དུ་ཡང་ཆོས་ལུགས་དང་འབྲེལ་བའི་ཁྲིམས་གཞི་ཁ་ཤས་ཤིག་བཟོས་ཡོད་པ་དེ་གང་ལྟར་ཡང་སྙིང་ཁྲིམས་དེ་དག་ཆབ་སྲིད་ཀྱི་དགོས་མཁོར་བརྟེན་ནས་བཟོས་པ་ཡིན་ཙང་དོན་དང་མཐུན་གྱི་མེད་ལ་དགོས་པའི་རྒྱུ་མཚན་ཡང་མེད་དེ་བས་ཕུགས་རྒྱང་རིང་པོར་གནས་ཐུབ་ཀྱི་མ་རེད་ཅེས་དང། རྒྱ་ནག་གིས་ཁྲིམས་གང་འདྲ་ཞིག་བཟོས་ཀྱང་དམར་ཤོག་གནས་རྒྱུའི་ཆེད་དུ་དམིགས་ནས་བཟོས་པ་ཤ་སྟག་ཡིན་པ་ལས་དོན་དངོས་ཐོག་མི་མང་གི་དཀའ་ངལ་སེལ་བ་དང་མི་དམངས་ལ་བདེ་སྐྱིད་བསྐྲུན་པ་དང་མི་དམངས་ལ་རང་དབང་སྤྲོད་རྒྱུའི་ཁྲིམས་མ་རེད་ཅེས་གསུངས་འདུག་གཞན་ཡང་ཁོང་གིས་ད་ལྟའི་ཆར་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གདོང་ལེན་བྱེད་དགོས་པའི་གནད་དོན་གཙོ་བོ་ཞིག་སྟེ་བོད་ནང་གི་གཏན་སྡོད་སློབ་གྲྭའི་གནད་དོན་སྐོར་ཡིན་སྟབས། དེར་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཤུགས་རྒྱག་དགོས་པའི་དུས་ཚོད་ཅིག་གི་སྒང་ལ་སླེབས་ཡོད་པ་གསལ་སྟོན་གནང་འདུག།
ཡང་བོད་ནམ་ཡང་མ་བརྗེད་ཞེས་པའི་འབོད་ཚིག་འོག་བོད་དོན་ཆེད་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་པར་རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་སྤེལ་གནང་མཁན་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་འདི་ཟླའི་ཚེས་གཉིས་ཉིན་ཝཱ་ར་ནཱ་སིར་ཕེབས་འབྱོར་བྱུང་བའི་རྗེས་སུ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་ཕྲུག་རྣམས་དང་མཇལ་འཕྲད་ཀྱིས་བོད་པའི་གཞོན་སྐྱེས་རྣམས་ཀྱིས་བོད་དོན་ལས་འགུལ་སྤེལ་དགོས་པ་གལ་ཆེ་ཡིན་སྐོར་སོགས་ཀྱི་གཏམ་བཤད་གནང་འདུག་འདིའི་སྐོར་ཁོང་ལ་ཞལ་པར་བརྒྱུད་གནས་འདྲི་ཞུ་སྐབས་ཁོང་གིས་གསུངས་དོན། འོ་དེ་བར་ན་དེ་དག་ང་རང་ཚོ་གི Sanskrit གི་སློབ་གྲྭ་འདིའི་ནང་ལ་མདང་དགོང་འདུག་སེ་བྱས་དེ་རིང་འདུག་སེ་བྱས་ཅིག་དེ་ག་དུ་སློབ་ཕྲུག་ཚོ་གི་དག་དུ་སྐད་བཏང་སོང་ཨ་ནི་དེ་ལ་ཡ་ཕྱིན་པ་ཡིན་ལ།

ཕྱེད་ཀ་འབུམ་གཉིས་བརྩིས་ཡོད་རེད། དེ་ཚོའི་གི་ཨ་ནི་བེ་ད་བོད་དོན་གི་ཐོག་ལ་ཡང་ཤུགས་རྒྱབ་ཡ་གི་ལས་འགན་གཙོ་བོ་ཞིག་ད་ང་ཚོ་འདི་ག་དེ་ཁེད་དེ་གི་ཡོད་རེད་ཨ་ནི་དེ་ལ་བརྟེན་བྱས་ནས་དེ་འདྲ་ངས་གི་ད་བསམ་ཚུལ་འདྲ་བོ་དེ་ག་རེ་ཡིན་ཟེར་བ་ཡིན་ན་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཨ་ནི་འདུག་སེ་བྱས་རྐང་འཁོར་ཐོག་ལ་ཡང་ད་གཞོན་སྐྱེས་དེ་ཚོ་འདུག་འགྲོ་བདེ་བ་དེ་འདྲ་མང་པོ་ཞིག་མཐོང་བྱས་དེ་ཚོའི་གི་མིག་དཔེ་དེ་ལ་བལྟས་བྱས་ནས་ཨ་ནི་ངས་གི་རྒྱ་གར་ནང་ལོགས་ལ་ཡང་དེ་འདྲས་ཅིག་ལམ་སྟོན་ཅིག་བྱུང་བ་ཡིན་ན་མ་འོངས་པ་ལ་རྒྱ་གར་ནང་ལོགས་ནས་གཞོན་སྐྱེས་དེ་ཚོ་མང་པོ་ཞིག་ཨ་ནི་འདུག་སེ་བྱས་བོད་དོན་གི་ཐོག་ལ་ཡང་དེ་འདྲ་སེ་འགྲོ་ཡ་གི་སེམས་ཤུགས། སྐྱེ་ཡས་དང་སྤོ་བོ་གཙོ་བོ་དེ་ལྟ་དེ་འདྲའི་འདྲ་བོ་ཅིག་ཡིན་ཡིན་ཟེར་ངས་ཁོང་ཚོ་ལ་བཤད་པ་ཡིན་དེའི་སྒང་ནས་ཨ་ནི་ཕྲུ་གུ་དེ་ཚོ་ཁ་ཤས་ཀྱིས་དྲི་བ་དེ་འདྲས་དྲིས་སོང། ཡང་ལམ་བར་ཁོང་ལ་སྐུ་མཉེལ་ཕྲན་བུ་འཕྲད་ན་ཡང་ཆད་ཏིས་གྷར་དང Uttar Pradesh སོགས་རྒྱ་གར་གྱི་མངའ་སྡེ་སོ་སོའི་ནང་གི་གྲོང་ཁྱེར་ཁག་ནང་དགུན་ཚོང་རྒྱུག་མཁན་བོད་མི་རྣམས་ཀྱིས་མཐུན་འགྱུར་གང་ལེགས་གནང་བ་མ་ཟད་རྒྱ་གར་གྱི་ཡུལ་མི་རྣམས་ཀྱིས་ཀྱང་རོགས་རམ་གང་ལེགས་གནང་སྐོར་གསུང་གི་འདུག་ལ། ད་དུང་ཁོང་དགུང་གྲངས་དྲུག་ཅུ་རེ་ལྔ་ལ་མ་ཕེབས་བར་དུ་བོད་དོན་ལས་འགུལ་མུ་མཐུད་ནས་སྤེལ་རྒྱུའི་སེམས་ཤུགས་ཡོད་སྐོར་གསུང་གི་འདུག་ཁོང་འདི་ཟླའི་ཚེས་དྲུག་སྟེ་རེས་གཟའ་ཟླ་བའི་ཉིན་ཝཱ་ར་ན་སི་ནས་གནས་མཆོག་རྡོ་རྗེ་གདན་ལ་ཕེབས་ཐོན་གནང་འཆར་འདུག་རྩ་བའི་འཇམ་དབྱངས་བསྟན་འཛིན་ལགས་ཀྱི་བོད་དོན་ཆེད་ཀྱི་རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལ་ནས་དབུ་འཛུགས་གནང་ཡོད་པ་རེད། ཡང་བོད་ཡིག་དང་བོད་སྐད་ལམ་ནས་བཀོལ་སྤྱོད་ཐུབ་པའི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་དེ་བཞུགས་སྒར་དུ་འགྲེམས་སྟོན་གནང་བའི་སྐོར་ལོ་པེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། འཛམ་གླིང་སྤྱི་ལ་ཚན་རིག་དང་འཕྲུལ་ལས་ཡར་རྒྱས་ཤུགས་ཆེ་ཕྱིན་པ་དང་བསྟུན། འཕྲུལ་ཆས་ཀྱི་རིག་ནུས་ལ་བརྟེན་ནས་གནས་ཚུལ་རྙོག་འཛིང་སྣེ་མང་ལ་དབྱེ་ཞིབ་དང་འཚོལ་བཤེར། ངོས་འཛིན་དང་ཤེས་རྟོགས་ཐུབ་པ་མ་ཟད། སྐད་ཡིག་འདྲ་མིན་ཕར་ཚུར་རང་འགུལ་གྱིས་བསྒྱུར་ཐུབ་པར་བྱེད་པ་སོགས་ཡར་རྒྱས་ཆེན་པོ་གཏོང་བཞིན་པ་དེ་མཚུངས། སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཀྱང་དུས་རབས་ཀྱི་དགོས་མཁོ་དང་མཐུན་པ་གི་ཐོག་ནས་བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པ་གི་སྨོན་ལམ་རིག་ནུས་ཟེར་བ་གསར་དུ་བཟོས་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་གསུམ་གྱི་ཉི་མ་བཞུགས་སྒར་བོད་ཀྱི་ཟློས་གར་ཚོགས་ཁང་དུ་དབུ་འབྱེད་གནང་སོང་བ་དང། དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་སྨོན་ལམ་རིག་ནུས་དེར་དབྱིན་ཡིག་དང་བོད་ཡིག་ཕར་ཚུར་བསྒྱུར་བ་དང། བོད་སྐད་ཀྱི་ལམ་ནས་བཤད་པ་ཡིག་ཐོག་ཏུ་འབེབས་ནུས་བ། ཡིག་ཐོག་ཏུ་ཡོད་པ་བོད་སྐད་ཀྱི་ལམ་ནས་ཀློག་འདོན་ཐུབ་པ་དང། ཤིང་པར་སོགས་གློག་ཀླད་ཀྱི་ནང་མ་བཅུག་པ་གི་དཔེ་ཆ་གི་རིགས་པར་བླངས་ཏེ་གློག་ཀླད་ཀྱི་ནང་རང་འགུལ་གྱིས་འཇུག་པ་གི་ནུས་བ་སྟེ། མདོར་ན་ཁ་རྣ་མིག་གསུམ་གྱི་ནུས་བ་ཚང་ཡོད་པ་འགྲེལ་བརྗོད་གནང་གི་འདུག།

ཡོང་གི་རེད་ད་ཡིན་ནས་དེ་ཕྱིར་ཕལ་ཆེར་ང་ཚོ་གི་རེ་བ་ལ་མ་འོངས་པའི་ལོ་ངོ་གསུམ་བཞི་ཅིག་ནང་དེ་འདྲ་ཡོང་བར་རེ་བ་རྒྱག་གི་ཡོད་ལ། ཡང་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཁོང་ཚོའི་རིག་ནུས་དེ་གི་དམིགས་བསལ་གྱི་ཁྱད་ཆོས་ནི། ཆོས་དང་རིག་གཞུང་གསར་འགྱུར་དང་ཆེད་རྩོམ་སོགས་ག་རེ་བོད་ཡིག་ཏུ་བསྒྱུར་ན། བོད་སྐད་རང་གི་གཤིས་ཉམས་ཇི་བཞིན་དུ་ཡོང་ཐུབ་པ་སོགས་ཀྱིས། ཉེ་ལམ་བོད་དང་ནུབ་ཕྱོགས་ཀྱི་ལོ་ཙཱ་བ་དེ་འདྲས་ཚོད་ལྟ་བྱས་པར། རིག་ནུས་ཀྱིས་ལོ་ཙཱའི་དུས་ཡུན་ལྡབ་བཅུ་ལྷག་ཇེ་ཡང་དང་ཇེ་མགྱོགས་སུ་གཏོང་ཐུབ་པ་འདུག་ཅེས་གསུངས་པ་གིས་མཚོན། རིག་གཞུང་ནང་འདྲེན་དང་དུས་རབས་ཀྱི་རྗེས་ཟིན་པར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། འདི་འདྲའི་ཆེད་དུ་ད་ང་རང་ཚོའི་རིག་གཞུང་ནང་འདྲེན་བྱས་ཏེ་ཧ་ཅང་གི་མྱུར་དང་མགྱོགས་རུ་འགྲོ་བས་རྒྱ་ཆེར་འགྲོ་བས་དེ་འདྲའི་ཕན་ཐོགས་ཀྱི་རེད་ད་ག་ནང་བཞིན་ད་ཕར་གོ་བསྒྱུར་དགོས་ངེས་ཡོད་པས་ན་ད་ག་རང་སྟེ་འགྲོ་གི་རེད་དེ་ཆེད་དུ་ད་མགྱོགས་ཚད་རང་རེད་དེང་སང་གི་འཕྲུལ་ལས་དེ་གཅིག་དེ་ད་ཁོ་རང་འགྲོ་སྟངས་གཅིག་རེད་དེ་གཉིས་པ་དེ་ད་མགྱོགས་ཚད་དེ་ཤུགས་ཆེན་པོ་ཤོས་ཤིག་འགྲོ་གི་ཡོད་དུས་ང་ཚོའི་གི་དུས་ཚོད་ཐུང་ཐུང་ཅིག་ནང་བྱེད་མ་ཐུབ་ན་ཡང་དལ་ལི་དལ་ལི་དལ་ལི་ཁོ་མགྱོགས་རུ་མགྱོགས་རུ་འགྲོ་དུས་ཨ་ནི་མ་འོངས་པ་ལོ་ལྔ་དྲུག་ནང་ཡང་ད་ལྟ་དེ་ཁོ་ནམ་རྒྱུན་འགྲོ་བཞིན་ཆགས་འགྲོ་གི་རེད་རེད་བ། ཁོ་ད་སྔ་མ་རྡོ་ཆས་རྙིང་མ་ནས་ད་ལྟ་བར་གྱི་དུས་རབས་མང་པོ་ཞིག་ད་ཁོ།

ཡར་རྒྱས་རིམ་བཏང་གིས་རིག་ཚན་སྣ་ཚོགས་ཀྱི་སྟེང་བཀོལ་ཐུབ་ཀྱི་ཡོད་པས། བོད་མི་མཉེན་ཆས་བཟོ་སྐྲུན་པ་སུ་རང་གིས་བེད་སྤྱོད་བཏང་ན་དགའ་བསུ་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ནི་ང་ཚོས་ད་བོད་ཡིག་གི་ཀློག་འདོན་རིག་ནུས་ཀྱི་ང་ཚོ་གི་ད་སྦྱོང་བརྡར་སྤྲད་རེད། ད་འདི་དེ་རྗེས་མ་ད་ག་ལོག་རེད། Application ག་གཅིག་མ་གཅིག་ལ་ད་བེད་སྤྱོད་བཏང་ཡ་ཡོད་རེད། ཨ་ནི་དེ་ད་རྗེས་མ་ང་ཚོ་ཡར་རྒྱས་བཏང་གི་བཏང་གི་ཨ་ནི། ང་རང་ང་རང་ཚོ་ད་ལྟ་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་ནས་ཡིན་པ་ཡིན་ན་རེད། ཨ་ནི་ང་ཚོ་ཕྱི་ལོག་ང་ཚོ། ད་ཕྱོགས་མཐའ་ཁག་ལ་བཞུགས་བསྡད་མཁན་གྱི་བོད་པའི་མཉེན་ཆས་བཟོ་མཁན་སུ་འདྲ་གཅིག་ཡིན་ནའི་ང་ཚོ་བེད་སྤྱོད་བཏང་ནས་ང་ཚོ་ད་ལྟ་དེ་འདྲའི་བེད་སྤྱོད་བཏང་ནས་ད་བཀོལ་སྤྱོད་བྱས་ནས་ད་གཅིག་ཁྱེད་རང་མཉེན་ཆས Application དེ་འདྲ་བཟོས་པ་ན་ཨ་ནི་ང་ཚོ་དགའ་བསུ་ཡོད་ཞུ། སྨོན་ལམ་རིག་ནུས་འགྲེམས་སྤེལ་གྱི་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་མཚོན། གཞུང་འབྲེལ་མི་སྣ་ཆེ་གྲས་ཧ་ཅང་མང་བོ་དང་ལྷག་པར་ཤེས་ཡོན་ཅན་དང་གཞོན་སྐྱེས་དོ་སྣང་ཅན་མང་བོ་ཞིག་བཅར་ཡོད་པས།

ཨ་རི་དང་རྒྱ་ནག་བར་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་རྩོད་རྙོག་གཙོ་བོར་གྱུར་བའི་མཚོ་ཐོག་དང་འབྲེལ་བའི་གནད་དོན་ཐོག་ཕྱོགས་ལྷུང་མེད་པའི་གྲོས་མོལ་ཚོགས་འདུ་དེའི་ཐོག་ཨ་མི་རི་ཀས་རྒྱ་ནག་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་འཛིན་བཞིན་པའི་ཉེན་ཁ་དང་ཁྲིམས་འགལ་གྱི་བྱ་སྤྱོད་ལ་ཐུགས་འཚབ་ཆེན་པོ་ཡོད་པ་གསལ་སྟོན་གནང་འདུག་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་གོང་ཞུས་གྲོས་མོལ་འདི་བཞིན་རྒྱ་ནག་རྒྱལ་ས་པེ་ཅིན་དུ་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་རྒྱ་ནག་འབྲེལ་མཐུད་པ་སྐུ་ཞབས Mark Lambert དང་རྒྱ་ནག་གི་ས་མཚམས་དང་རྒྱ་མཚོའི་ལས་དོན་ཐོག་འགན་འཁྲི་ལེན་མཁན་ཧུང་ལེན་བར་གནང་ཡོད་པ་བརྗོད་འདུག་ཡང་རྒྱ་ནག་གི་ཕྱོགས་ནས་ཨ་རིས་ས་གནས་ཁག་ཏུ་དམག་དཔུང་གཏོང་བ་དང་རྒྱ་ནག་ལ་ཞིབ་ལྟ་ཡང་ཡང་བྱེད་པ། ལྷོ་རྒྱ་ནག་རྒྱ་མཚོའི་ནང་རྒྱལ་ཁབ་ཚོས་ཁྲིམས་འགལ་བྱེད་པ་དང་འཁྲུག་རྐྱེན་བསླང་བར་རྒྱབ་སྐྱོར་བྱེད་པ་བཅས་ལ་སེམས་ཁྲལ་ཆེན་པོ་ཡོད་ལུགས་བརྗོད་ཡོད་སྐོར་གསལ་བསྒྲགས་དེའི་ནང་བཀོད་འདུག་གཞན་ཡང་ཕྱོགས་གཉིས་ཀས་ཕན་ཚུན་བར་གོ་བརྡ་མ་འཕྲོད་བ་དང་ནོར་འཁྲུལ་མི་ཡོང་བའི་ཆེད་དུ་གྲོས་མོལ་དང་འབྲེལ་ལམ་ཤུགས་ཆེ་རུ་གཏོང་དགོས་ཞེས་ནན་བརྗོད་བྱས་ཡོད། ཡང་གནས་ཚུལ་རྣམས་མུ་མཐུད་བཀོད་དོན། གོང་ཞུས་རྒྱལ་ཁབ་གཉིས་ཀྱི་དཔོན་རིགས་མཐོ་གྲས་གཉིས་བར་གྱི་ལྷན་ཚོགས་དེའི་བརྒྱུད་རིམ་ནས་རིང་མིན་ཟླ་བ་འདིའི་ཟླ་དཀྱིལ་ཙམ་དུ་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་བསྐོང་ཚོགས་གནང་རྒྱུའི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོའི་ཆེས་མཐོའི་དཔོན་རིགས་རྣམ་པའི་ལྷན་ཚོགས་དེའི་ཟུར་དུ་ཨ་མི་རི་ཀའི་སྲིད་འཛིན Joe Biden མཆོག་དང་རྒྱ་ནག་གི་འགོ་ཁྲིད Xi Jinping རྣམ་གཉིས་མཇལ་འཕྲད་ཡོང་རྒྱུའི་རེ་བའི་གནད་དོན་ཐོག་ཏུ་ཡང་གྲོས་མོལ་གནང་ཡོད་པ་གནས་ཚུལ་ནང་བཀོད་འདུག།

རྒྱ་ནག་གི་སྐུ་ཚབ་འཐུས་མིའི་ཁོངས་སུ་རྒྱ་ནག་གི་ཚན་རིག་དང་བཟོ་རྩལ་རིག་གནས་ཀྱི་བློན་ཆེན་གཞོན་པ། ཝུའུ་ཁྲའོ་ཧུའེ། རེས་གཟའ་ཕུར་བུའི་ཉིན་གྱི་ཚོགས་འདུའི་ནང་ཡོད་ལུགས་རྒྱ་ནག་གི་ཚན་རིག་དང་བཟོ་རྩལ་རིག་གནས་ལས་ཁང་གིས་བརྗོད་འདུག་ཡིན་ནའི། ཚོགས་ཞུགས་བ་རྣམས་ཀྱི་འདྲ་པར་ནང་ལ་མེད་སྟབས་དེའི་སྐོར་གསར་འགོད་པ་ཚོས་སྐད་ཆ་འདྲི་སྐབས

ཡང་རྒྱུ་མཚན་གཞན་ཞིག་ནི་དབྱིན་ཡུལ་གྱི་རིག་ནུས་ཀྱི་གནད་དོན་ཐོག་ཚོགས་བཅར་བ་ཚང་མ་རྡོག་རྩ་ཆིག་སྒྲིལ་ཡིན་པའི་རྣམ་པ་ཞིག་སྟོན་འདོད་ཡོད་པ་དང་རྒྱ་ནག་གིས་རེས་གཟའ་ཕུར་བུའི་ཉིན་རིག་ནུས་སྐོར་གྱི་གྲོས་མཐུན་ལ་རྒྱབ་སྐྱོར་མ་བྱས་པའི་རྐྱེན་གྱིས་ཡིན་སྐོར་ཚོད་དཔག་བྱེད་བཞིན་འདུག་རྒྱ་ནག་གི་བཟོ་རྩལ་རིག་གནས་ལས་ཁང་གིས་རིག་ནུས་ཀྱི་དཔེ་མཚོན་ཚོད་ལྟ་བྱ་རྒྱུའི་གྲོས་འཆར་ལ་མོས་མཐུན་བྱེད་མི་དགོས་པའི་རྒྱུ་མཚན་ཅི་ཡིན་ཤོད་རྒྱུའི་ཁས་ལེན་བྱས་མི་འདུག་ཉིན་གཉིས་པའི་ཚོགས་འདུ་དེ་ནི་དབྱིན་ཡུལ་གྱི་ལྷོ་ཕྱོགས Bletchley Park། ཞེས་པར་འཚོགས་སྐབས་རྒྱ་ནག་གི་སྐུ་ཚབ་ཝུའུ་ཚོགས་འདུ་དེའི་ནང་མཉམ་ཞུགས་གནང་མཁན་གཞན་ཚོ་ལས་གོ་གནས་དམའ་བའི་རྐྱེན་གྱིས་ཡིན་སྲིད་པ་རེད་འདུག་རེས་གཟའ་ཕུར་བུའི་ཉིན་གྱི་ལྷན་ཚོགས་དེ་ནི་རི་ཤི་སུ་ནག་མཆོག་གིས་གཙོ་སྐྱོང་གནང་ཡོད་པ་དང་དེའི་ནང་བསམ་བློ་མཐུན་པའི་འཛམ་གླིང་གི་རྒྱལ་ཁབ་ཁག་གི་སྐུ་ཚབ་མཐོ་གྲས་གནང་ཡོད་པའི་ཁོངས་སུ་ཨ་རིའི་སྲིད་འཛིན་སྐུ་གཞོན་སོགས་མི་སྣ་ཉུང་ཤས་ལས་མེད་ལུགས་དབྱིན་ཡུལ་གྱིས་གསུངས་འདུག་ཡང་དབྱིན་ཡུལ་གྱི་གྲོས་ཚོགས་འཐུས་མི་ཁ་ཤས་ཀྱིས་རྒྱ་ནག་གོང་ཞུས་ཚོགས་འདུའི་ནང་མགྲོན་འབོད་བྱས་པར་སྐྱོན་བརྗོད་ཀྱང་གནང་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྒྱ་ནག་གཞུང་འབྲེལ་དངུལ་ཁང་གི་ཆེས་མཐོའི་དཔོན་རིགས་ཟུར་པ་ཞིག་ལ་རུལ་སུངས་ཀྱི་དོགས་གཞིའི་འོག་འདྲི་རྩད་བྱེད་བཞིན་ཡོད་པ་རེད་ཤག་དེ་ཡང་རྒྱ་ནག་དམར་ཤོག་ཚོགས་པས་རེས་གཟའ་སྤེན་པའི་ཉིན་སྤྱི་བསྒྲགས་ཤིག་སྤེལ་བའི་ནང་དེ་སྔོན་རྒྱ་ནག་གཞུང་གི་ཚོང་གཉེར་ལས་ཁང་གི་གཙོ་འཛིན་གཞོན་པ་ཀྲང་ཧུང་ལིས་ཀྱིས། ཏང་གི་སྒྲིག་ཁྲིམས་ལ་ཚབས་ཆེའི་འགལ་འཛོལ་བྱུང་བའི་དོགས་གཞི་ཡོད་པ་བརྗོད་འདུག་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་ལོ་བཅུ་ཕྲག་གཅིག་གི་གོང་དུ་སྲིད་དབང་ཐོབ་པ་ནས་བཟུང་སྟག་དང་སྦྲང་མ་མཉམ་གསོད་ཞེས་པའི་གཞུང་གི་ལྐོག་ཟ་རུལ་སུངས་ཀྱི་ལས་འགུལ་ཤུགས་ཆེ་ཞིག་སྤེལ་ཡོད། སྲིད་བྱུས་འདིའི་རྒྱབ་སྐྱོར་བ་ཚོས་གཞུང་འཛིན་ཕྱི་གསལ་ནང་གསལ་ཡོང་ཆེད་དུ་དམིགས་པའི་དགེ་མཚན་ཞིག་ལ་མཐོང་ཡང་སྐྱོན་བརྗོད་བྱེད་མཁན་ཚོས་སྲིད་ཇུས་དེས་རྒྱ་ནག་སྲིད་གཞུང་གི་ཁ་གཏད་མཁན་ཚོར་ཞི་ཅིན་ཕིང་གིས་གཙང་སེལ་བྱེད་པར་ཕན་ཐོགས་བྱུང་ཡོད་ལུགས་ཀྱང་བཤད་ཀྱི་ཡོད། གོང་ཞུས་གཞུང་ཞབས་ཀྲང་ཧུང་ལི་ནི་ཉེ་ཆར་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་འོག་རྒྱ་ནག་གཞུང་གིས་ཞིབ་བཤེར་བྱས་པའི་དངུལ་རྩིས་དང་འབྲེལ་བའི་དཔོན་རིགས་གསར་ཤོས་དེ་རེད། ཟླ་བ་སྔོན་མའི་ནང་རྒྱ་ནག་གི་ཁྲིམས་ཞིབ་པ་མཐོ་ཤོས་གཉིས་པ་དེར་ཟླ་བ་གཅིག་གི་རིང་དྲི་རྩད་བརྟག་ཞིབ་བྱས་པའི་རྗེས་སུ་རྒྱ་ནག་དངུལ་ཁང་གི་འགན་འཛིན་པ་ལིའུ་ལིང་ཀང་ཁྲིམས་མཐུན་གྱིས་འཛིན་བཟུང་བྱས་ཡོད་པ་རེད། རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་གསལ་བསྒྲགས་བྱས་པ་ལྟར་ན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་གཟའ་འཁོར་དེར་དམིགས་བསལ་དཔལ་འབྱོར་ཚོགས་འདུ་ཞིག་ཚོགས་ཡོད་པ་དང་དེའི་ཐོག་ཚོགས་བཅར་བ་ཚོས་དཔལ་འབྱོར་གྱི་ཉེན་ཁ་སྔོན་འགོག་དང་སེལ་ཐབས་བྱ་དགོས་པར་རྒྱབ་སྐྱོར་བརྗོད་ཡོད། དེ་བཞིན་རྒྱལ་ཡོངས་དཔལ་འབྱོར་ལས་དོན་ལྷན་ཚོགས་སུ་ཡང་དཔལ་འབྱོར་ལྟ་རྟོག་ཤུགས་ཆེ་རུ་གཏོང་བ་དང་རྒྱ་ནག་གི་ཁྱད་ཆོས་ལྡན་པའི་དཔལ་འབྱོར་ཡར་རྒྱས་གཏོང་དགོས་དོན་ནན་བརྗོད་བྱས་ཡོད། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་རྗེས་དཔལ་འབྱོར་འཕེལ་རྒྱས་དེ་དལ་དུ་ཕྱིན་ཡོད་པ་དང་ས་ཁང་གི་ཛ་དྲག་གི་གནས་བབ་ཀྱིས་ད་དུང་དཔལ་འབྱོར་འཕེལ་རྒྱས་ལ་གནོན་ཤུགས་ཆེན་པོ་སྤྲོད་བཞིན་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང་ཨ་རི་དང་རྒྱ་ནག་གི་སྲིད་འཛིན་བར་མཇལ་མོལ་གནང་སྐབས་འགྲོ་བ་མིའི་ཐོབ་ཐང་དང་ད་ལྟའི་ཨིས་རལ་དང་གྷ་ཛའི་དཀའ་རྙོག་སོགས་འཛམ་གླིང་གི་དཀའ་ངལ་ཁག་གི་ཐད་འཕྲལ་ཕུགས་གཉིས་ལ་ཤུགས་རྐྱེན་གང་ཐེབས་སྲིད་མིན་སོགས་ཀྱི

ད་ལྟ་རྒྱ་ནག་ནང་ལོགས་ཀྱི་གནས་སྟངས་ལ་ཡང་ཡང་ང་ཚོ་དཔྱད་པ་ཞུ་དགོས་གནས་ཚུལ་མང་པོ་ཞིག་ཉེ་བའི་ཆར་ལ་བྱུང་བསྡད་པའི་ཁོངས་སུ་ད་རྒྱ་ནག་གི་དཔོན་རིགས་མཐོ་གྲས་ཁོངས་ལ་ཡང་ད་ཅིག་བརྟན་ལྷིང་ག་འདྲ་ཡོད་རེད་ཟེར་ཡ་འདི་འདྲས་ཀྱི་དྲི་བ་ཆེན་པོ་ཞིག་སླེབས་བསྡད་ཀྱི་ཡོད་རེད་འདི་འདྲས་ཅིག་གི་དུས་ཚོད་ཅིག་བར་དུ་ལ་ཡང། ད་ལྟ་ཨ་མི་རི་ཀའི་ནང་ལོགས་ལ་ཡང་རྒྱ་ནག་གི་དཔོན་རིགས་ཕལ་ཆེར་དུ་ཨ་ད་སང་ཉིན་གནངས་ཉིན San Francisco དུ་ཚོགས་འདུའི་ནང་ལོགས་ལ་ཡང་སྲིད་འཛིན Biden དང་སྲིད་འཛིན Xi Jinping མཇལ་འཕྲད་གནང་གི་རེད་ཟེར་གནས་ཚུལ་འདི་འདྲ་ཞིག་ཡོང་བསྡད་ཀྱི་ཡོད་རེད།

གནས་དབྱུང་དག་གི་ཐད་ལ་བདེ་སྲུང་ལས་ཁུངས་ཐུགས་ཡས་དེ་འབྲེལ་གྱི་དཔེར་ན་ཅིག་ཆ་བཞག་དེ་ཨ་རིའི་དེང་རིགས་དེ་ཚོ་ཡིན་ན་རྒྱ་ནག་གི་ཁས་ལེན་འགྲོ་གྱི་གལ་ཆེ་མ་རེད་འོ་དེ་ཙམ་མ་ཡིན་པ་འདི་དེའི་སྐབས་ད་ང་ཚོ་ཨ་རིའི་གི་དེར་མཐོ་རིམ་གྱི་དཔོན་རིགས་ད་ད Blinken ཅིག་རེད་ཨ་ནི་ད་ང་ཚོ་ཡེ་ད Janet Yellen ད་ཉེ་ད་ཅིག་རེད་འདི་ཅི་ད་གང་ད་མཐོ་རིམ་དཔོན་རིགས་མང་པོ་ཞེ་པོ་ཞིག་གང་ད་པ་རྒྱ་ནག་ལ་ཅིག་ཨ་འགྲོ་ཡེ་རོ་ཨ་ད་ཡིན་ན་དེ་ནང་ད་གི་ད་རྒྱ་ནག་གི་མཐོ་རིམ་དཔོན་རིགས་མང་པོ་ཞེ་པོ་ཅིག་ཚུགས་ཡ་ད་ཨ་རིའི་ནང་ལམ་སང་ཞིག་སླེབས་ཐུབ་ཡ་མ་ཞིག་ད་ང་ཚོ་ཡོང་ཡོང་ཏོག་ཏོག་ལ་ཡེ་དེ་ན་གང་ད་ཅིག།

ད་ལྟ་ཨ་རིའི་ཤེས་ནས་ད་གང་ལྟར་ཁ་ནས་ད་ག་དུས་ཡིན་ན་ད་དུས་སུ་རྒྱ་ནག་མཉམ་དུ་འབྲེལ་བ་བྱ་ག་འདོད་པ་ཡོད་ཟེར་བ་ཡིན་ན་རེད་ཡ་མ་ཡ་མར་ཁོ་གཉིས་མཉམ་རུབ་ཐོག་ནས་གང་ལྟར་ད་ཕན་ཚུན་བར་ལ་ད་ང་ཚོ་དཔལ་འབྱོར་སྒང་ནས་རོགས་སྐྱོར་བྱས་ཡིན་ན་རམ་གང་ལྟར་དཔལ་འབྱོར་སྒང་ནས་གང་ལྟར་ཡར་རྒྱས་དེ་མཉམ་དུ་འགྲོ་ཡི་འདོད་པ་འགྲོ་བཞིན་མ་གཏོགས་ཨ་ནི་པ་དེ་རྒྱ་ནག་ཡར་སྟོབས་ཆེ་བོ་ཆགས་ཡག་དེ་གང་ལྟར་ཨ་རིའི་གི་བཀག་སྡོམ་ཟེར་རྩ་བ་ཉིད་བྱེད་ཀྱི་མེད་ཟེར་དེ་རིགས་གང་ལྟར་སྐད་ཆ་དེ་འདྲ་ཨ་རིའི་གི་མཐོ་རིམ་པའི་རིགས་བཱའི་དན་ཡིན་ན་རེད་ཡ་མ་སྤྱིར་བཏང་གང་ལྟར་གོ་སྒྲིག་མང་པོ་བྱེད་དགོས་ཤི་ད་དེ་འདྲ་ལ་ཡར་ལག་གི་ཡར་དེ་ཡིན་ན་གང་ལྟར་ཨ་རིའི་ཤེས་ནས་གང་ལྟར་ད་ད་དུས་སུ

ད་ཨ་རི་གི་ངོས་ནས་རྒྱ་མི་མཉམ་དུ་རྩ་ཚོང་རྩ་བ་ཉིད་ནས་མ་རྒྱག་ཡ་མ་ག་ཚ་ད་ལྟ་བུ་དུས་རྒྱ་གར་ཚང་མ་ཀ་ཧད་ལ་ཉེ་དུ་རྩ་བ་ཉིད་ཡོང་སྲིད་མ་རེད་ད་དུས་ག་རེ་ཟེར་ན་ད་ལྟ་དུས་ཚོད་ལ་རྒྱ་མི་དང་ཨ་རི་གཉིས་དེ་གང་ལྟར་ཚོང་སྒང་ནས་ཞེའུ་འབྲེལ་བ་དམ་པོ་ཞིག་ཆགས་དེ་དཔེར་ན་ད་ང་ཚོ་ཨ་རི་གི་དེར་ད་ང་ཚོ་ཚོང་གི་ད་དེར་རོགས་པ་རོགས་ཆ་ན་ཕལ་ཆེར་ད་ད་དང་པོ་གཉིས་བ་དེ་ད་ད་ཁེ་ན་ཌ་དང་མེག་སི་ཀོ་ཨ་ནི་ཕལ་ཆེར་གསུམ་པ་དེ་གང་ལྟར་རྒྱ་མི་རོགས་ཅིག་ཨ་ལེ་དེ་ཡར་བ་འོ་དེ་ནང་ད་གི་རྒྱ་མི་ཡ་ཧ་ད་ཚོང་ཤུགས་ཆེ་ཤོས་ཅིག་རྒྱ་ཉེ་ཨ་རི་ཆགས་སོང་དེ་འདྲ་ཀྱིས་མ་ཟེར་ནས་ཁོ་གཉིས་རྦད་དེ་ཚོང་བཅད་བ་ན་གཉིས་ཀ་ལ་གྱོང་རྦད་དེ་ཚད་ལས་བརྒལ་བ་ཨ་ནི་ཁོ་གཉིས་ཙམ་མ་ཡིན་པ།

རྒྱ་ནག་གིས་ནི་དེའི་ཟིན་ཐོ་ཨ་རི་མཉམ་དུ་འབྲེལ་བ་བཞག་གི་གནད་འགག་ཆགས་ཀ་ད་ལྟ་དུས་ཚོད་ལ་རྒྱ་ནག་ཁོ་རང་ནང་ལོག་ལ་ད་དཔལ་འབྱོར་སྒང་ནས་ཡིན་ནའང་རེད་ཡང་མ་ནི་ཆབ་སྲིད་སྒང་ནས་ཡང་མ་ནི་གང་ལྟར་དབང་ཆ་འཐབ་རྩོད་སྒང་ནས་གང་ལྟར་དཀའ་ངལ་བྱེད་བ་དེ་ཁོ་གསལ་བོ་གསལ་རྐྱང་རེད་བ་ཅིག་ཨ་ཆགས་བསྡད་འདུག་ཨ་ནི་དེའི་དཀའ་ངལ་དེ་ཡང་ད་ཐོག་ཏུ་བྱས་ན་ང་ཚོ་ལ་རྒྱ་ནག་གིས་གང་ལྟར་དམར་ཤོག་གི་ལོ་རྒྱུས་ནང་ལ་གང་ལྟར་དེའི་སྟེང་ལ་འགྱུར་བ་གལ་ཆེན་ཞིག་ད་ད་ན་ནིང་སླེབས་རོགས་ད་དེ་ག་རེ་ཟེར་ན་ད་དེ་ཞི་ཅིང་ཕིང་དེ་རྦད་དེ་མགོ་ནི་ད་ཁོ་ལོ་དུས་ཡུན་གསུམ་པ་དེ་དེ་ཡིན་ན་རེད་ཡང་ནི་དེ་ཙམ་མ་ཡིན་པར་ད་ཁོ་མི་ཚེ་གང་ཚ་དེའི་འགྲོ་བ་དེ་འདྲའི་གང་ལྟར་ད་འགྱུར་བ་ཤུགས་ཆེ་བ་ཞིག་གང་ལྟར་དམར་ཤོག་གི

འདི་མཉམ་དུ་ཡང་འགྲོ་བ་མི་ཡི་ཐོབ་ཐང་བོད་དང་ཤིན་ཅང་ཡུ་གུར་གྱི་མི་རིགས་དང་ཧོང་ཀོང་དང་དེ་འདྲའི་གནས་བབ་ཐོག་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་ཚུལ་འདི་གའི་འདི་ཐོག་ལ་ཡང་ཐུགས་འཚབ་ཡོད་ཅེས་གསུངས་འདུག་ད་བྱས་དུས་ཙམ་པར་འདི་བཀའ་མོལ་དཔེར་ན་ད་ག་དུས་ནས་རྒྱལ་ཁབ་གཉིས་བར་གྱི་དཀའ་ངལ་འདི་སྐོར་ལ་ཡང་གྲོས་ཅིག་མཇལ་འཕྲད་དཔེར་ན་ད་སྲིད་འཛིན་གཉིས་མཇལ་འཕྲད་དངོས་ལ་ཡང།

ཨན་ཏི་ཉམས་ད་ད་ལས་ད་ད་ང་ཚོ། ད་ད་ག་རེ་ཟེར་དེ་ཞི་ཅིང་ཕིང་ད་ད་བའི་དེན་ཐུ་ཡི་བཀའ་བརྒྱུད་ད་ད་ད་ད་ད་བའི་དེན་ཤི་ངེས་ན་ཡང་དེ་རིང་ང་ཚོ་འགྲོ་བ་མི་ཐོབ་ཐང་དང་འབྲེལ་ཡོད་དེ་རིང་གི་ད་གནད་དོན་སྒང་ལ་སྐད་ཆ་བཤད་ཀྱི་རེད་བཤད་མ་ལ་ཉེ་དེ། ང་ཡི་ད་ན་ད་དེ་སི་ད། ཁག་པོ་མེད་རོགས་སེམས་ད་ད་དེ་གར་སོང་ད་ད་དེ་སི་ར་གང་ད་ང་ཚོ་བོད་པ་དང་ཤིང་ཅང་གི་གནད་དོན་དེ་ཚོ་ལ་གལ་ཆེ་རེད་ད་ང་ཚོ་ལྷོ་རྒྱ་ནག་རྒྱ་མཚོ་གཅིག་རེད་ཧྥི་ལི་ཕིན་གཅིག་རེད་ཐའེ་ཝན་དེ་ཚོ་གནས་སྟངས་དེ་དཔེ་ཛ་དྲག་པོ་ཆགས་ནས་དེ་ཚོ། སྐུ་ལ་རྩ་མ་དོ་ཨ་ནི་ཞག་མ་ལྟ་ཅིག། ཁག་པོ་ཟེར་རང་ཁྱེད་ཙམ་མ་ཡིན་པ་ད་ལྟ་དེ་ཟེར་ད་ང་ཚོ་ད་ལྟ་འཛམ་གླིང་ཁྱོན་ཡོངས་ཁོ་རང་ཆབ་སྲིད་འཕོ་འགྱུར་སྟངས་དར་ཛ་དྲག་ཤོས་ད་ལྟ་ད་ང་ཚོ་པེ་ལི་སི་ཐན་དང་ཨིས་རལ་ཨ་ནི་ར་ཤི་ཡ་ཡུག་རེན་ཆགས་རོ་བ་འོ་དེ་ཚོ་སྒང་ལ་ཁོ་གཉིས་ཀྱི་ད་བགྲོ་གླེང་སོ་ར་ཅིག་མ་དོ་ཨ་ནི། བོད་པ་དང་ད་ཤིང་ཅང་ཚོ་སྒང་ལ་དཔེ་ཁག་པོ་ཟེར་རོ་ཨ་ནི་སྐད་ཆ་བཤད་བ་ན་ད་ད་ག་རེ་ཟེར་ད་ང་ཚོ་ད་ཁ་རོ་ད། མ་སྟོང་ཙམ་ཞིག་ད་ཁེར་ཏེ་བཤད་རྩ་མ་དོ་ཨ་ནི་བོད་དེ་སྒང་ལ་ཞེ་བོ་ཞིག་ད་ང་ཚོ་ཁ་ལོ་ད་དོ་སྣང་བྱེད་ཅིག་བཤད་ཏེ་ཨ་ཁག་པོ་དྲག་ཤོས་རེད་སེམས་དོ།

མི་གསོད་ཁྲག་སྦྱོར་བྱེད་ཀྱི་ཡིན་ནའང་རེད་ཡ་མ་གང་ལྟར་ཨི་ཟི་རེལ་གྱི་ནས་ནོར་སྐྱོན་ད་ནོར་འཁྲུལ་ག་རེ་བྱེད་ཀྱི་ན་འདི་གང་ལྟར་ཨ་རི་ཡིས་ད་གང་ལྟར་ཡ་མེད་ཚོ་ར་བཏང་ཡ་ཡིན་ནའང་རེད་ཡ་མ་གང་ལྟར་མིག་ཁོ་རང་བཙུམས་བྱས་གང་ལྟར་ཨི་ཟི་རེལ་ལ་གང་ལྟར་རྒྱབ་སྐྱོར་ཅིག་བྱེད་དེ་ཡོད་རེད་བ་འོ་དེ་ནང་ད་གི་གང་ལྟར་ད་ལྟ་འདི་ར་གང་ལྟར་ཨ་རི་ཡིས་ད་ལངས་ཕྱོགས་ལའོ་རེད་མ་གང་ལྟར་ཨ་རི་ཡིས་ད་ག་ལོ་ཏང་ཚོ་ད་ཏང་འདྲ་བོ་དེ་གང་ལྟར་ཨི་ཟི་རེལ་གྱི་ནས་ཧ་མ་སི་ལ་ཉེ་དེ་གང་ལྟར་ད་ཏག་ཏག་བཟོ་རེད་བ་འདི་ད་ཏག་ཏག་བཟོ་ལ་ཡི་སྐབས་སུ་ཡང་རྦད་དེ་མི་བ་སོ་དེ་གས་ལ་འབད་དོ་ཆེ་ན་གང་ལྟར་ཧ་མ་སི་ལ་ཉེ་དེ་རྦད་དེ་ད

རྒྱ་ནག་གི་ནང་ལ་ཡོད་རྒྱུ་དེ་རེད་ད་ང་ཚོ་ཀམ་པུ་ནི་གིས་ཀམ་པུ་ནི་གཉིས་གིས་ཡིན་ན་དེ་རེད་གི་ད་འཛམ་གླིང་གི་ས་བཀྲ་བྲིས་པའི་འདུག་ཨ་འདིའི་ས་བཀྲའི་ནང་ན་ཁོང་ཚོ་ཨི་ཟི་རལ་ལ་བལྟས་ཏེ་མཐོང་ཡ་ཁོ་རང་ཡོད་མ་རེད་ད་ང་ཚོ་ཨི་ཟི་རལ་གི་ཁྱིམ་མཚེས་རྒྱལ་ཁབ་དང་ད་ལེ་པེ་ནན་འདྲ་བོ་དང་སི་རི་ཡཱ་དང་ད་ཇོར་དན་དང་ཨི་ཇིབ་མེད་དོ་ཨི་ཟི་རལ་ལབ་མཁན་དེ་ཡོད་མ་རེད་འོ་དེ་ཡང་མེད་བ་དེ་ག་སོང་ཡང་དེ་སྐད་ཆ་མང་པོ་ཞིག་བཤད་དེ་ཡིན་ཏོ་ཡང་ག་ལེར་སོང་ད་ག་རྣམ་འགྱུར་མང་པོ་བསྟན་ཡིན་ཏོ་ག་དེ་འདྲ་སོང་ན་ཡང་ཨི་ཟི་རལ་ལབ་མཁན་དེ་ལ་བྷི་གི་ས་ཁུལ་ནང་ལ་ད་དེ་འདྲའི་རྒྱལ་ཁབ།

ཁ་བརྡ། དམག་དེ་དང་སྐད་ཆ་ཁོང་ཚོས་རྒྱ་ནག་གིས་བར་འདུམ་རྒྱག་པའི་ཐབས་ཇུས་ཤིག་བྱས་ཏེ་ནང་བསྟན་གྱི་ད་ལྟ་ཨི་ཛི་རལ་དང་ད་ལྟའི་ད་ཧ་མ་སི་གང་ང་དེ་ལ་ཁོ་ཚོ་བར་འདུམ་རྒྱག་ཐབས་ཤིག་ད་ཕལ་ཆེར་ད་བྱེད་མདོག་ཁ་པོ་རེ་སོང་འགྲོ་ད་ཡིན་ན་བྱེད་ཀྱི་མིན་ང་ཚོ་རྗེས་ལ་ད་ཡ་རོ་ཆགས་བསྡད་འདུག་ཨ་ལགས་སོ་རྒན་ལགས། ད་ལྟ་དེ་ཨ་རི་དང་རྒྱ་ནག་གཉིས་ཀྱི་བར་དུ་ལ་ཡ་ད་གནས་ཚུལ་མང་པོ་ཞེ་པོ་ཅིག་ཡོད་རེད་ཨ་ལྷག་པར་དུ་ཨ་རི་དང་རྒྱ་ནག་གི་བདེ་འཇགས་དང་ཁེ་ཕན་གཅིག་པུ་མ་ཡིན་པར་འཛམ་བུ་གླིང་སྤྱི་ཡོངས་ཀྱི་ད

རྒྱལ་སྲུང་གི་གོ་ལག་ཆ་དེ་འདྲའི་ཕར་ཚུར་ཉོ་ཚོང་དང་དེ་འདྲའི་རེད་ཡང་མིན་ན། རྒྱལ་ཁབ་ཀྱི་སྒྲོམ་གཞི་དང་འབྲེལ་བའི་ལས་དོན་བྱེད་ཕྱོགས་ཀྱི Computer དང་འདྲའི Structure དེ་འདྲ་མང་པོ་ཞིག་ལ་ཡང་སྒྲོམ་གཞི་མང་པོ་ཞིག་ལ་ཡང་དགོས་མཁོ་ཡོད་པའི། Computer དང་རྡུལ་ཕྲན་གྱི་མ་ལག་དེ་གའི་དེ།

ད་ལྟ་གི་དུས་ཚོད་ལ་གང་ལྟར་རྒྱ་ནག་ལབ་མཁན་གྱི་རྒྱལ་ཁབ་དེ་གང་ལྟར་ལྟ། ཨ་རི་ཡིན་ན་རེའམ་གང་ལྟར་ཨ་རི་མཐུན་ཕྱོགས་རྒྱལ་ཁབ་ལ་གང་ལྟར་འབད་དེ། ཉེན་ཁ་ཞེ་པོ་ཞིག་གང་ལྟར་སྤྲད་འདུག་ལ་ལྟ་དེ་ཉེན་ཁ་དེ་ཡང་ལྟ་ང་ཚོ་དོན་དག་འཕྲུལ་ཆས་གང་ལས་ཡིན་ནའང་རེད་ཨ་ནི་ལྟ་ང་ཚོ་ཚན་རྩལ་གང་ཅིའི་ཐད་ནས་གང་ལྟར་འབད་དེ་ཉེན་ཁ་ཞི་ན་ཚོར་བོ་ཨ་ནི་དེ་ཉེན་ཁ་དེ་ཡང་འབད་དེ། ར་ཤི་ཡའི་དང་ཨི་རན་བྱང་ཀོ་རི་ཡ་སུ་གང་ཞིག་སྤྲད་མ་ཐུབ་ན་ད་ལྟའི་ཆ་ལ་རྒྱ་ནག་གིས་སྤྲད་འདུག་ལ་རོ་བོ་དེ་ལྟ་ཅི་ལ་ཞིག་བྱས་ཨ་ནི་ཁོང་ཚོ་སྔར་ཡང་ལོ་རྒྱུས་ནང་ཐུག་མྱོང་ཡ་མ་བསྟན་ན་དེང་སང་ཉེ་ཆར་ཐུག་བྱས་ད་གང་ལྟར་དེ་གང་ལ།

ཁ་རེ་ཀ་ང་དེར་མ་ཡོང་བ་དེ་གང་ལྟར་དེ་འདྲའི་རེ་བ་རྒྱབ་མི་རུང་ཨ་ནི་དེའི་མཉམ་དུ་གལ་སྲིད་ཁོ་གཉིས་འབྲེལ་བ་དེ་ཡག་པོ་འགྲོ་བ་ན་དེ་གི་ཤུགས་ལ་གང་ལྟར་ད་ག་འདྲ་ང་ཚོ་འཛམ་གླིང་ཁྱོན་ཡོངས་ཁོ་རང་གི་དཔལ་འབྱོར་ལ་དེ་གང་ལྟར་ཞེ་པོ་ཞིག་གང་ལྟར་ཕན་ཅིག་ཨ་ཐོགས་ཀྱི་རེད་ད་དཔེར་ན་ང་ཚོ་གལ་སྲིད་ཨ་རི་དང་ད་ད་རྒྱ་མི་དམག་འཁྲུག་ཤོར་བ་ཡིན་ན་དེ་ད་ད་ང་ཚོ་ལྷོ་ཤར་ཨེ་ཤེ་ཡ་ལབ་མཁན་དེ་ད་དཔལ་འབྱོར་པ་ནི་བེད་རྐུབ་རྡིབ་པ་རང་རང་རེད་ཨ་ནི་ད་ལྷོ་ཤར་ཨེ་ཤེ་ཡ་ཙམ་མ་ཡིན་པ་ཁ་ཆེ་དང་ག་ཅིག་དེ་ར་གང་ལྟར་རྐུབ་རྡིབ་པ་ར་གང་ལྟར་ཆགས་བསྡད་རེད་བ་འོ་དེ་འདྲའི་སྐབས་སུ་གང་ལྟར་ད་ད་ཀན་སྐྲག་གྲིབ་བསྒྲལ་རོགས་ལ་ཡི་ག་སུ་ག་ད།

གང་ལྟར་དང་པོ་དེར་ཁོ་རང་གཉིས་ཀྱི་འབྲེལ་བ་དེ་ཡག་པོ་ཆགས་ཐུབ་ན་ད་དེའི་ཞེ་པོ་ཞིག་གང་ལྟར་ད་བྱེད་ཐུབ་རེད་བསམ་ལགས་སོ་རྒན་ལགས། ད་ལྟ་དཔེར་ན་ཡུ་ཀེ་རེན་དང་ར་ཤི་ཡ་ཀྱི་གནས་ཚུལ་འདི་གང་ཐུག་ཡོང་དུས་ང་ཚོ་དཔེ་མཚོན་དེ་ཐག་རིང་པོ་ཁེལ་འགྲོ་མི་འདུག་ཨང་དཔེར་ན། དེ་ཡ། གསུང་ཡག་ལ་ཡ་ཕྱོགས་ཚང་མས་ཀྱི་འདི་གསུང་གི་ཡོད་རེད་དཔེར་ན་དེ། དམག་འཐབ་དེ་གཅོད་གོ་རེད་ཨ་ནི། ཕར་ཚུར་མེ་མདའ་རྒྱག་ཡ་དང་ཅིག་གོ་མཚོན་གཡུག་ཡ་དང་འབོམ་གཡུག་ཡ་དེ་གས་དེ་ད་མཚམས་བཞག་གོ་རེད་ཟེར་དེ་ཟེར་གི་ཡོད་རེད་དེ་ཡིན་ནའི།

བདག་ཡོངས་སུ་ཕན་ཐོགས་ཡས་དེ་ནས་ད་ལྟ་དུས་ཚོད་ལ་བས་དེ་དག་མཉམ་འབྲེལ་གྱིས་ཚུར་ལ་ཐག་གཅོད་བྱེད་དགོས་ཏེ་ཧ་ཅང་ཁག་པོ་ཆགས་དེ་ད་དཔེར་ན་ད་ཁ་སང་དུ། ར་ཤི་ཡའི་དེ་དག་གིས་ད་གྲོས་འཆར་ཞིག་ཁུར་རེ་དེ་ཨ་རི་གིས་ཁས་ལེན་བྱས་ཡོད་མ་རེད་ཡང་ཨ་རི་གིས་གྲོས་འཆར་ཞིག་ཁུར་རེ་ཡང་དེ་ར་ཤི་ཡས་ཁས་ལེན་བྱེད་པ་ཡང་རྒྱ་མི་གིས་གྲོས་འཆར་ད་དེ་ཚོ་གང་ལྟར་དེ་འདྲས་ཁོ་རང་ཚོ་ནང་ལ་རྙོག་དྲ་དང་ཁོ་རང་ཚོ་ནང་ལ་ཕལ་ཆེར་དང་གཟུགས་གཅིག་ཀ་ཁ་ཡས་དེ་རུ་ཐབས་ཤེས་ཞིག་མེད་འདུག་ཨ་ནི་ངའི་གནས་ཚུལ་འདི་ད་བས། གྷ་ཛ་ནང་ལས་པེ་ལིས་ཐན་གྱི་མི་དམངས་དཀྱིལ་མ་གྷ་ཛའི་གྲོང་རྡལ་རེད་ན་སྤུ་གུ་གྷ་ཛའི་གྲོང་རྡལ་ལ་ནི་ཁོ་ཚོས་ཞེ་དྲག་ཤ་ཞེན་དོ་སྣང་བྱེད་ཀྱི་མི་འདུག་འོ་དེ་འདྲའི་གི་ད་གནད་ཀ་སྐབས་སུ། ད་མཉམ་འབྲེལ་རྒྱལ་ཚོགས་ནང་ན་ཅིག་ད་དྲན་ཤ་དྲག་ཅིག་ཁོ་ནི་ད་དཀའ་ངལ་སེལ་ཏེ་ཞོག་ཁག་པོ་རེད་ཤོར་བ་ནི་ད་དེ་མཉམ་ད་ག་ཟེ་མཉམ་འབྲེལ་རྒྱལ་ཚོགས་ནང་ཅིག་སེལ་ཐུབ་ཀྱི་ཡོད་ན་ད་དེ་སྐབས་སུ། ཨ་རིའི་གི་ཡིན་ན་ད་དེ་བསམ་བློ་སོ་རེ་བཏང་རྗེས་ཨ་ནི་ཨི་ཟི་རལ་ལ་གནོན་ཤུགས་ཤིག་ད་ཨི་ཟི་རལ་ལ་ད་ཕ་དེ་ད། ད་ཀ་ཁ་ཡ་ཐབས་ཤེས་བྱ་བ་ན་ནི་དེ་སྐབས་སུ་རེ་བ་ཞིག་མ་གཏོགས་ཤ་མ་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ནི་ད་སེལ་ལ་ནི་དེ་དཔེ་ད་ཡོང་མི་སྲིད་པ་རོ་ཅིག་ཆགས་བསྡད་ཤག།

གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།